བདེ་ཆེན་རྩ་ལ་དྲི་བཞོན་ཞུགས་པས། བདེ་བ་མཆོག་གི་བདག་རྒྱུད་འཛིན་པ། མཐའ་མེད་འོད་ཀྱི་གཏུམ་མོ་མཛེས་ལྡན། བདུད་སྡེ་འཇོམས་མཁས་བཞད་པའི་རོལ་རྩེད། ཧཾ་ཡིག་གཞོན་ནུ་ཡོངས་སུ་མཉེས་བྱེད། ཟུང་འཇུག་བདེ་བ་ཆེན་པོའི་ཟབ། ལྟེ་བའི་རྩ་གསུམ་དབུས་གནས་མ། འབར་བའི་ཚངས་པའི།

འདི་ནི་བདེ་སྟོང་འཁྲུངས། དེ་བཞུགས་པ་འདི་ནི་སྐུ་གསུང་ཐུགས་ཀྱི་བྱིན་རླབས། སྐུ་གསུང་ཐུགས་ཀྱི་བྱིན་རླབས་དང། དེ་ཁ་ན་བཞིན་དེ་ནི་སྔགས་སྐྱེས་དང་ལྷན་སྐྱེས་དང་ཞིང་སྐྱེས་ལ་སོགས་པ་དེ་འདྲ་གི་དེ་ནི་ཕོ་ལྷ་ཚོགས་ཀྱི་དེ་ནི་ནུས་མཐུ་དང། འདི་ནི་དག་པ་མཁའ་སྤྱོད་ཀྱི་དེ་ནི་དཔའ་བོ་མཁའ་འགྲོ་ཚོ་དང། འདི་ནི། དེ་འདྲ་གི་བས་ནི། ཞིང་ཁམས་ཁོ་རང་རང་གི་ནུས་པ་དེ་ནི་ནམ་མཁའ་མཛོད་ཀྱི་དེ་ནི་དབང་འབྱོར་བ་འདྲ་བ་དེ་འདྲ་གི་དང་ཞིང་ཁམས་ཀྱི་ནུས་པ་ཡང་རང་བ་དེ་ཚོ་ཚང་མ་ལ་བས་ཡོད་མ་ཡོད་རྣམ་པ་ཅན་ཚུར་བསྡུས་ནས་དེ་ནི་རང་ལ། འདི། ཕར་སྤྲུལ་པའི་མཆོད་ལྷ་དེ་ཚོ་དང་མཉམ་དུ་བྱས་ནས་རང་གི་སྙིང་གའི་བཾ་ཡིག་ལ་ཐིམ་པའི་མོས་པ་བྱེད་པ་འོང་དོགས་བྱས་ནས་འདྲི་གི་རེད།

དེའི་རྗེས་ལ་ཡ་དེ་ནི། དེའི་རྗེས་ལ་དེ་ནི་རང་སེམས་ཞུ་བ་བཞིན་དུ་བྱས་ནས་དེ་ནི། འོ་དེ་ལ་ཡ་སེམས་བཟུང་བ་རེད། ཧ་ལ་དོགས་བྱས་དེ་དེ་ནི་བྱ་སྤྱོད་རྫོགས་རེད་དང་པོ་དེ་བྱས་དེ་ཞུགས་ལ་ཡ་ཡེ་འདྲེས་བྱེད་པ་གང་ལ་དེ་ནི་ཡང་བསྐྱར་རླུང་བཟུང་ནས་ད་ཡང་བསྐྱར་རླུང་བཟུང་ནས་དེ་ནི་རང་སེམས་བཾ་ཡིག་དེ་དཀྱིལ་ལ་ཡོད་རེད་བ། རང་རང་སེམས་བཾ་ཡིག་དེ་གི་དེ་ནི་དེའི་གཡས་གཡོན་གྱི་སྔགས་ཕྲེང་དེ་གི་རེད་བ་དེ་ནི་བ་དེ་ཅོག། མཐའ་འཁོར་དེ་ལ་བ་ཡོད་པ་ཡིན་ཟེར་ནས་དེ་ནི་སྔགས་ཕྲེང་བཀླགས་ནས་ད་སྔགས་ཕྲེང་དེ་རེད་བ།

སྒྱུ་མ་ལུས་ཀྱི་ལྷ་ཁང་ན་ཟེར། ང་རང་ཚོ་གི་དེ་ནི་སྒྱུ་ལུས་ཀྱི་བས་དེ་ནི་ལུས་ཀྱི་ལྷ་ཁང་ཅིག་ཡོད་རེད་བ། དེའི་ནང་ལོགས་ལ་རྩ་དང་ཁམས་དེ་དག་དེ་སྒང་ག་དཔའ་བོ་དང་མཁའ་འགྲོའི་གི་ངོ་བོ་ཡིན་དེ་བས་དེ་ནི། རྩ་ཁམས་གི་ངོ་བོ་དེ་ནི་དཔའ་བོ་མཁའ་འགྲོ་དེ་མང་པོ་བཞུགས་བཞག་ཟེར་རེད་ད། དེ་ནི་ཚོགས་བསགས་ས་གི་ཞིང་བླ་ན་མེད་པ་ཅིག་དེའི་ཁ་ཐུག་དེ་འདུག་ཟེར། དེ་འདྲ་ཡིན་ཟེར་ནས་ཚོགས་འཁོར་ཕུལ་གྱི་ཡིན་ན་དེ་ལ་ཕུལ་རོགས་གྱིས། བླ་མ་དེ་ནི་རྒྱ་གར་ལ་མ་ཕེབས་རོགས་གྱིས་ཟེར་ཚེ་འགྲོ་མགོན་ཕག་མོ་གྲུ་པ་ལ་ཞུས་བྱས། དེ་ནི་བླ་མ་རྒྱ་གར་ལ་མ་འབྱོན་ཕག་མོ་གྲུ་རུ་བཞུགས་འགྲོ་མགོན་རྒྱ་གར་ལ་མ་འབྱོན་ཕག་མོ་གྲུ་རུ་བཞུགས་ཟེར་བྱས་ནས་ང་ཚོ་ཐོས་ཟེར་བྱས་ནས་དེ་ནི་མགུར་ཕུལ་བྱས།